ཏཱ་ཤི་ལའི་ལེའུ་ཉི་ཤུ་རྩ་ལྔ་པ། རོལ་དབྱངས་སྒྱུ་རྩལ་གྱི་ཡང་རྩེར་སོན་པ། ད་ལན་སངས་རྒྱས་བཅོམ་ལྡན་འདས་ཡུལ་ཝཱ་ར་ན་སི་ནས་རྒྱལ་པོའི་ཁབ་ཏུ་བྱོན་པ་དེ། ཐེངས་དང་པོ་མ་ཡིན་པར་སྔོན་ཆད་ཀྱང་བྱོན་མྱོང། ཁོང་གིས་གཡས་གཡོན་གྱི་ནགས་ཀླུང་དང་འབྲས་ཞིང་གི་མཛེས་སྡུག་སོགས་ལ་གཟིགས་བཞིན་ག་ལེར་བྱོན། ཉིན་གུང་མ་ཟིན་ཙམ་ལ་ཁོང་གིས་ལམ་ཟུར་གྱི་གྲོང་གསེབ་ཆུང་ངུ་ཞིག་ནས་བསོད་སྙོམས་བླངས་ཏེ་ནགས་ཁྲོད་དུ་བྱོན་ནས་ཁུ་སིམ་མེར་གུང་ཚིགས་བཞེས། དེ་ནས་གནས་དེ་ག་ཉིད་དུ་ཕེབས་སྒོམ་མཛད་དེ། ལེགས་པར་གྲུབ་རྗེས་ལྗོན་ཤིང་གི་གྲིབ་བསིལ་འོག་ཏུ་བཞུགས་ནས་ཏིང་ངེ་འཛིན་ལ་མཉམ་པར་བཞག་གོ། དེ་ལྟར་ཁོང་གིས་ནགས་ཁྲོད་དུ་གཅིག་པུར་ཆུ་ཚོད་འགའི་རིང་ཏིང་ངེ་འཛིན་ལ་མཉམ་པར་བཞག་སྟེ་གྲུབ་མཚམས། ཡིད་དུ་འོང་བའི་ཆས། ཡིད་དུ་འོང་བའི་ཆས་སྤྲས་པའི་ན་གཞོན་འགས་མངོན་གསལ་ཆེན་པོས་གནས་ཚུལ་ཞིག་གི་སྟེང་དུ་རྩོད་པ་བྱེད་བཞིན་འོང་བ་གཟིགས། དེའི་ཁྲོད་ཀྱི་ན་གཞོན་འགས་རོལ་དབྱངས་ཡོ་བྱད་རེ་དམ་པོར་བཟུང་ཡོད། དེ་ཙམ་ན་ཁོང་ཚོའི། འགོ་གཙོ་གཞོན་ནུ་དེས་སངས་རྒྱས་བཅོམ་ལྡན་འདས་ལ་མགོ་བོ་དུད་ནས་འཚམས་འདྲི་ཞུས་རྗེས་བཙུན་པ་ལགས། ཁྱེད་ཀྱིས་འདི་ནས་བུ་མོ་ཞིག་ཕྱིན་པ་མཐོང་བྱུང་ངམ། ཞེས་བཀའ་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ཁྱེད་ཅག་གིས་རྒྱུ་རྐྱེན་ཅི་ཞིག་གི་ཕྱིར་བུ་མོ་དེ་འཚོལ་གྱིན་ཡོད། ཅེས་གསུངས། དེ་ནས་གཞོན་ནུ་དེས་སངས་རྒྱས་བཅོམ་ལྡན་འདས་ལ་ཁོང་ཚོའི་ལོ་རྒྱུས་ཆ་ཚང་མགོ་ནས་མཇུག་བར་ཞུས། ཁོང་ཚོ་ནི་ཡུལ་ཝཱ་ར་ནཱ་སིའི་གྲོང་ཁྱེར་ནས་ཡིན་ཞིང། སྤྲོ་སྐྱིད་གཏོང་ཕྱིར་ཁོང་ཚོས་རོལ་ཆས་བསྣམས་ཤིང། དབུ་སྐོར་ཞུ་བར་བུ་མོ་གཞོན་ནུ་མ་ཞིག་ཀྱང་ཁྲིད་དེ་ཉིན་དེའི་ཞོགས་པར་ནགས་ཁྲོད་དུ་འཛུལ། དེ་ལྟར་ཁོང་ཚོས་གཞས་དང་ཞབས་བྲོ་འཁྲབ་ཅིང། གསོལ་སྟོན་ལེགས་པར་གྲུབ་རྗེས། ཤིང་ནགས་ཁྲོད་ནས་རྐང་ལག་བརྐྱངས་ཏེ་དུས་ཡུན་ཐུང་ཙམ་རིང་གཉིད་ཉལ། ཁོ་ཚོ་གཉིད་ལས་སད་པ་ན་བུ་མོ་གཞོན་ནུ་མ་དེས་ཁོ་ཚོའི་རིན་པོ་ཆེའི་རྒྱན་ཆ་རྣམས་བརྐུས་ཏེ་བྲོས་ཕྱིན་པ་ཧ་གོ་བས། ཁོ་ཚོས་བུ་མོ་དེ་རྗེས་འདེད་གཏོང་བཞིན་ཡོད་འདུག། སངས་རྒྱས་བཅོམ་ལྡན་འདས་ཀྱིས་སྤྱན་ཟུང་གིས་གཡོ་བ་མེད་པར་གཞོན་ནུའི་ཚོགས་ལ་གཟིགས་ཏེ་སྨྲས་པ། ཡ་གྲོགས་པོ་ཚོ། ཁྱེད་ཅག་གིས་ང་ལ་ཤོད་དང། དུས་སྐབས་དེ་འདྲ་ཞིག་ལ་ཁྱེད་ཅག་གིས་བུ་མོ་དེ་འཚོལ་རྒྱུ་གལ་ཆེན་རེད་དམ་ཡང་ན་ཁྱེད་རང་ཚོས་སོ་སོ་རང་ཉིད་འཚོལ་རྒྱུ་གལ་ཆེན་རེད། ཅེས་བཀའ་འདྲི་གནང་བར་གཞོན་ནུའི་ཚོགས་ཧང་སངས་པར་གྱུར། མདོར་ན་བཅོམ་ལྡན་འདས་ཀྱི་སྐུའི་གཟི་བརྗིད་དང་སྤྱིར་བཏང་མིན་པའི་ཁོང་གི་དྲི་ཚིག་དེས། ཁོ་རང་ཚོས་བསམ་བློ་ཞིག་མི་གཏོང་ཀ་མེད་དུ་གྱུར་ཏེ་ཁོ་ཚོའི་ཁྲོད་ཀྱི་གཞོན་ནུ་གཅིག་གིས་ཞུས་པ། བཀུར་འོས་སློབ་དཔོན་ལགས། ངས་བལྟས་ན་ཕལ་ཆེར་ང་ཚོས་ཐོག་མར་རང་ཉིད་འཚོལ་རྒྱུར་འབད་བརྩོན་བྱེད་དགོས་པ་མིན་ནམ་སྙམ་ཞེས་ཞུས་པར། བཅོམ་ལྡན་འདས་ཀྱིས་སྨྲས་པ། སྤྱིར་ན་མི་ཚེ་ཟེར་བ་འདི་ད་ལྟའི་སྐད་ཅིག་འདི་ལ་རྙེད་ཐུབ་པ་ཞིག་ཡིན་ནའང་ང་ཚོའི་སེམས་འདི་འདི་ད་ལྟའི་སྐད་ཅིག་ལ་ཡུད་ཙམ་ལས་གནས་མི་ཐུབ་པར་འདས་པ་དང་འདས་པ་དང་མ་འོངས་པའི་སྐོར་ལ་རྗེས་འདེད་ཀྱིས་ཤོར་འགྲོ། ང་ཚོའི་བསམ་པར་ང་རང་ནི་སོ་སོ་རང་ཉིད་ཡིན་བསམ་གྱི་ཡོད་ནའང། དོན་དངོས་ཀྱི་ཐོག་ནས་བཤད་ན། ཧ་ལམ་རང་ཉིད་ནི་སོ་སོ་རང་ཉིད་དང་འབྲེལ་བ་གཏན་ནས་མེད་པ་ལྟ་བུར་གྱུར་ཡོད། རྒྱུ་མཚན་ནི། ང་ཚོའི་སེམས་འདི་འདས་དོན་གྱི་དྲན་སྣང་དང་མ་འོངས་པའི་རེ་སྨོན་གྱི་ཕྱོགས་སུ་བྲེལ་འཚུབ་ཀྱིས་རྒྱུག་འགྲོ་གི་ཡོད་པས་རེད། གལ་ཏེ་སོ་སོའི་མི་ཚེ་འདི་ལ་སོ་སོས་རེག་ཅིང་རྙེད་ཐུབ་པ་ཞིག་དགོས་ན། རང་སེམས་དེ་འདས་མ་འོངས་ཀྱི་ཕྱོགས་སུ་མི་རྒྱུག་པར། ད་ལྟའི་སྐད་ཅིག་རང་ལ་གནས་ཐུབ་པ་བྱེད་དགོས། ནམ་ཞིག་ཁྱེད་ཅག་གིས་སོ་སོའི་སེམས་འདི། ཇི་ལྟར་བྱས་ནས་ད་ལྟའི་སྐད་ཅིག་ལ་གནས་དགོས་པ་ཤེས་པ་ན་ཁྱེད་ཅག་གི་གོ་རྟོགས་དེའང་སད་ཐུབ་ལ། དེའི་གནས་སྐབས་སུ་ཁྱེད་ཅག་གིས་དོན་དངོས་ཀྱི་རང་ཉིད་དེའང་རྙེད་ཐུབ། དེས་ན་ཁྱེད་ཅག་གིས་ཉི་འོད་ཀྱིས་གསོས་པའི་ཕ་གིའི་འཇམ་མཉེན་གྱི་ལོ་འདབ་དེ་ཚོར་ལྟོས་དང། དེ་སྔོན་ཁྱེད་ཅག་གིས་ལྗང་མདོག་རྣམ་པར་བཀྲ་བའི་ལོ་འདབ་དེ་དེ་ཚོར་རྣམ་རིག་སྒྲིམ་ཞིང་སེམས་པ་རྣལ་དུ་ཕབ་སྟེ་ལྟ་མྱོང་ངམ། ལྗང་མདོག་གི་ལོ་འདབ་དེ་ཚོའི་བསིལ་གྲིབ་ནི་ང་ཚོའི་མི་ཚེའི་ཁྲོད་ཀྱི་ངོ་མཚར་ཅིག་རེད། ཁྱེད་ཅག་གིས་སྔོན་ཆད་འདི་ལྟ་བུའི་ཚུལ་གྱིས་ལྟ་མྱོང་མེད་ཚེ། ད་ལྟ་རང་དེར་ལྟོས་ཤིག་དང་ཞེས་གསུངས་སོ། ན་གཞོན་དེ་ཚོ་འཇམ་ཐིང་ངེར་གྱུར་ཅིང་ཁོང་ཚོའི་མིག་ཟུང་གིས་སངས་རྒྱས་བཅོམ་ལྡན་འདས་ཀྱིས་གང་དུ་ཕྱག་མཛུབ་གཏད་སའི་ཕྱོགས་ཏེ་ཉིན་གུང་གི་བསིལ་རླུང་འཇམ་པོ་དལ་གྱིས་རྒྱུ་བའི་ཁྲོད་ན་ག་ལེ་ག་ལེར་ཕར་གཡོ་ཚུར་གཡོ་བྱེད་བྱེད་བཞིན་པའི་ལྗང་མདོག་གི་ལོ་འདབ་དེ་ཚོར་བལྟས། ཕར་གཡོ་ཚུར་གཡོ་བྱེད་བཞིན་པའི་ལྗང་མདོག་གི་ལོ་འདབ་དེ་ཚོར་བལྟས། ཅུང་མ་འགོར་བའི་རྗེས་སུ་བཅོམ་ལྡན་འདས་ཀྱིས་ཁོང་གི་གཡས་ཕྱོགས་སུ་ཡོད་པའི་ན་གཞོན་དེར་ཞལ་ཕྱོགས་ཏེ་སྨྲས་པ། ངས་ཁྱེད་ཀྱི་ལག་ཏུ་གླིང་བུ་ཞིག་བཟུང་འདུག་པ་མཐོང་སོང་བས་ཁྱེད་ཀྱིས་ང་ཚོར་གླིང་བུ་ཞིག་འབུད་དང་ཞེས་གསུངས་པར། གཞོན་ནུ་དེར་འཚེར་སྣང་བྱུང་ནའང་གང་ལྟར་ཁོས་གླིང་བུ་ཡར་བླངས་ཏེ་འབུད་འགོ་བཙུགས་པར་དེར་ཡོད་ཚང་མས་དོ་སྣང་ཆེན་པོས་ཉན། གླིང་བུ་དེའི་སྒྲ་ནི་སོ་སོའི་མཛའ་མོས་རེ་བ་སྟོང་ལོག་བྱས་ཏེ་སེམས་ལ་མྱ་ངན་གྱི་སྐྱོ་གདུང་བྱེད་པ་དང་གཉིས་སུ་མེད་པ་ཞིག་ཡིན་ནའང། བཅོམ་ལྡན་འདས་ཀྱི་སྤྱན་ཟུང་གིས། ཕྱེ་བཙུམ། ཕྱེ་བཙུམ་ཙམ་ཡང་མི་གནང་བར་གླིང་བུ་འབུད་མཁན་གྱི་གཞོན་ནུ་དེར་ཕུར་ཚུགས་སུ་གཟིགས། གླིང་བུ་བུས་གྲུབ་པ་ན། སྐྱོ་གདུང་གི་ཚོར་སྣང་སྐྱུར་མོ་ཞིག་གིས་ཉིན་གུང་གི་ནགས་ཀླུང་དེའང་བཀབ་པ་ལྟར་གྱུར་པས་སུ་གཅིག་གིས་ཀྱང་གླེང་མོལ་མ་བྱས་པར་ཡུད་ཙམ་ལྷག་དེ་ཙམ་ན། གློ་བུར་དུ་གླིང་བུ་འབུད་མཁན་གྱི་གཞོན་ནུ་དེས་གླིང་བུ་བཅོམ་ལྡན་འདས་ཀྱི་ཕྱག་ཏུ་ཕུལ་ཏེ་ཞུས་པ། བཀུར་འོས་བཙུན་པ་ལགས། འོ་ན་ཁྱེད་ཀྱིས་ང་ཚོར་གླིང་བུ་ཞིག་འབུད་དང། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་འཛུམ་ཙམ་གནང། དེར་ཡོད་གཞོན་ནུ་ཁ་ཤས་ཀྱིས། མི་འདི་ཅི་འདྲའི་ལྐུགས་པ་ཞིག་རེད་ཨང། རབ་ཏུ་བྱུང་བ་ཞིག་གིས་གླིང་བུ་བུས་པ་སུས་མཐོང་ཐོས་མྱོང། ཞེས་གད་མོ་དི་རི་རི་བགད། འོན་ཀྱང་ཁོང་ཚོ་ཧང་སང་དགོས་པ་ཞིག་ལ་བཅོམ་ལྡན་འདས་ཀྱིས་གླིང་བུ་ཕྱག་ཏུ་བཞེས་པར་ཁོང་ཚོས་ད་བཙུན་པ་འདིས་ཅི་ཞིག་གནང་རྒྱུ་ཡིན་ནམ་སྙམ་སྟེ། ཤེས་འདོད་ཀྱི་ཚོར་བ་འགོག་ཏུ་མ་བཏུབ་པར། ཁོ་ཚོའི་མིག་ཟུང་གིས་བཅོམ་ལྡན་འདས་ལ་ཅེར་གྱིས་བལྟས་པར་བཅོམ་ལྡན་འདས་ཀྱིས་དབུགས་རིང་ཁ་ཤས་གཏོང་ལེན་གནང་སྟེ་གླིང་བུ་དེ་ཉིད་ཁོང་གི་མཆུ་རུ་སྦྱར། དེ་ཙམ་ན་སངས་རྒྱས་བཅོམ་ལྡན་འདས་ཀྱི་དྲན་ལམ་དུ། ལོ་ངོ་དུ་མའི་སྔོན་ལ་གྲོང་ཁྱེར་སེར་སྐྱའི་གཞིའི་ཕོ་བྲང་གི་མེ་ཏོག་ལྡུམ་རར་གཞོན་ནུ་ཞིག་གིས་གླིང་བུ་གཏོང་བཞིན་པའི་སྣང་བརྙན་དེ་སྤྱན་ལམ་དུ་ཁྲ་ལམ་མེར་ཤར་སྔོན་གྱི་དུས་སྐབས་དེ་ནི་ཚེས་ཆེན་བཅོ་ལྔ་ཞིག་གི་མཚན་ལྗོངས་ཏེ་སྲུ་སྐྱེ་དགུའི་བདག་མོ་རྡོ་བས་བསྐྲུན་པའི་ཞབས་སྟེགས་ནར་མོ་ཞིག་ཏུ་བཞུགས་ནས་ཁུ་སིམ་མེར་ཉན་ཞིང་གྲགས་འཛིན་མས་ཀྱང། དྲི་ངད་ལྡན་པའི་ཙནྡན་གྱི་བདུག་སྤོས་ཤིག། ཕྱག་ཏུ་ཐོགས་པའི་སྐབས་ཀྱི་སྣང་བརྙན་དེ་རེད། དེ་ནས་བཅོམ་ལྡན་འདས་ཀྱིས་གླིང་བུ་འབུད་འགོ་བཙུགས། གླིང་བུའི་སྒྲ་ཡི་སྙན་འཇེབས་ཀྱི་འགྱུར་ཁུག་ནི། དགོང་མོའི་དུས་སུ་གྲོང་ཁྱེར་སེར་སྐྱའི་གཞིའི་ཕྱི་རོལ་གྱི་རྒྱས་སྤྲོས་མེད་པའི་སྡོད་ཁང་ཞིག་ནས་ཟབ་ཅིང་སྙན་པའི། དུ་ཞག་ཕྲ་མོ་ཞིག་དལ་གྱིས་དགུང་ལ་འཕྱུར་ཏེ་ག་ལེ་ག་ལེར་དུ་ཞག་ཕྲ་མོ་དེ་བར་སྣང་གི་མཐོངས་ནས་རྒྱ་སྐྱེས་ཤིང། བོང་ཚད་ཇེ་ཆེ་ནས་ཇེ་ཆེར་ཕྱིན་ཏེ་མེ་ཏོག་པད་མ་འདབ་མ་སྟོང་ལྡན་ཞིག་སྟེ་དེའང་འདབ་མ་རེ་རེ་ནས།

དེའི་བཀྲག་མདངས་ནི་རིན་པོ་ཆེའི་འོད་སྣང་འཚེར་བ་ལྟ་བུ་ཞིག་དང་སྒྱུ་རྩལ་གྱི་རྣམ་པར་མཚོན་ནའང་ཐོབ་ཤོར་རྙོག་འཛིང་གི་རྣམ་རྟོག་ལས་ཡོངས་སུ་གྲོལ་བའི་འཛུམ་མདངས་ཤིག་དང་ཀུན་ནས་མཚུངས་པས། ནགས་ཀླུང་ཁྲོད་ཀྱི་བྱ་དང་བྱིའུ་ཚོས་ཀྱང་ཆེས་ཁྱད་དུ་འཕགས་པའི་སྒྲ་དབྱངས་དེར་ཉན་ཕྱིར་ཁོང་ཚོའི་གྲེ་འགྱུར་གྱི་སྐད་སྙན་སྒྲོག་པ་དེའང་རེ་ཞིག་མཚམས་བཞག། ཐ་ན་ཤིང་སྡོང་གི་ལོ་འདབ་ངོས་སུ་ཤག་ཤག་ཏུ་གཡོ་བའི། གཡོ་བའི་དལ་འཇམ་གྱི་བསེར་བུ་དེའང་གཡུག་མཚམས་བཞག་པ་སོགས་མདོར་ན། སྐབས་དེར་ནགས་ཀླུང་དེའི་ཁོར་ཡུག་ནི་ཞི་ལྷོད་དང་སྤྲོ་དགའི་ངོ་མཚར་ཞིག་གིས་ཡོངས་སུ་བཏུམས། བཅོམ་ལྡན་འདས་ཀྱི་མཐའ་བསྐོར་བའི་གཞོན་ནུ་དེ་དག་ལ། ཕྱོགས་གང་ཐད་ནས་ངལ་དུབ་སངས་པའི་ཁོང་ཚོའི་བསམ་བློའི་ཆ་ཐམས་ཅད་དག་སྟེ་སྐད་ཅིག་དེ་ཉིད་ལ་གནས་ཐུབ་པ་བྱུང། མ་ཟད་མཐའ་སྐོར་གྱི་ནགས་ཀླུང་དང་བཅོམ་ལྡན་འདས་གླིང་བུ། ཁོང་ཚོ་གྲོགས་མཆེད་ཕན་ཚུན་དབར་གྱི་འབྲེལ་ལམ་གྱི་མཚན། འབྲེལ་ལམ་གྱིས་མཚོན། མདོར་ན། དེ་དག་གི་ངོ་མཚར་མ་ལུས་པ་མྱོང་ཐུབ་པ་བྱུང། བཅོམ་ལྡན་འདས་ཀྱིས་གླིང་བུ་འབུད་མཚམས་བཞག་པའི་རྗེས་སུའང་ད་དུང་མུ་མཐུད་ནས་གླིང་བུའི་སྒྲ་དེ་ཐོས་འོང་ཞིང། ཁོ་ཚོའི་ཁྲོད་དུ་བུད་མེད་དེ་དང་དེས་བརྐུས་པའི་རིན་ཆེན་རྒྱན་ཆར་བསམ་བློ་གཏོང་མཁན་གཅིག་ཀྱང་མེད། དེ་ལྟར་སུ་གཅིག་གིས་ཀྱང་གླེང་མོལ་མ་བྱས་པར་ཡུད་ཙམ་ལྷག་དེ་ནས་ལག་ཏུ་གླིང་བུ་ཐོགས་པའི་གཞོན་ནུ་དེས་བཅོམ་ལྡན་འདས་ལ་ཞུས་པ། སློབ་དཔོན་ལགས། ཁྱེད་ཀྱིས་གླིང་བུ་བུས་པ་དེ་ཅི་འདྲའི་ངོ་མཚར་ལྡན་པ་ཞིག་རེད། རེད་ཨང། མི་སུས་ཀྱང་དེ་ལྟ་བུའི་གླིང་བུ་སྙན་འཇེབས་ལྡན་པ་ཞིག་བུས་པ་ངས་དེ་སྔོན་ཐོས་མ་མྱོང། ཁྱེད་ཀྱིས་སུ་ཞིག་གི་མདུན་ནས་གླིང་བུ་འབུད་སྟངས་སྦྱངས་པ་ཡིན། ངས་ཁྱེད་ཀྱི་མདུན་ནས་གླིང་བུ་འབུད་སྟངས་སྦྱངས་ན་འདོད་པས། ཁྱེད་ཀྱིས། འདོད་པས་ཁྱེད་ཀྱིས་ཁོ་བོ་སློབ་ཕྲུག་ཏུ་ཉར་ན་འགྲིག་གམ། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་ཞལ་ནས་འཛུམ་པ་དང་བཅས་སྨྲས་པ། ང་ཆུང་བྱིས་པའི་སྐབས་སུ་གླིང་བུ་འབུད་སྟངས་སྦྱངས་མྱོང་ཡང། ངས་གླིང་བུ་མ་བུས་པར་ཕལ་ཆེར་ལོ་ངོ་བདུན་ཙམ་ཕྱིན་སོང། འོན་ཀྱང་དེ་རིང་ངས་བུས་པའི་གླིང་བུའི་འགྱུར་ཁུག་འདི་སྔོན་ཆད་དང་བསྡུར་ན་ཇེ་སྙན་དང་ཇེ་ཡག་ཏུ་ཕྱིན་འདུག་ཅེས་གསུངས་པར་གཞོན་ནུ་དེས་སློབ་དཔོན་ལ་འདི་ཅིའི་ཕྱིར། ཁྱེད་ཀྱིས་གླིང་བུ་འབུད་སྟངས་ལ་སྦྱོང་བརྡར་མ་བྱས་པར་ལོ་ངོ་བདུན་ཕྱིན་ནའང་འདི་ལྟར་ཡར་རྒྱས་སུ་ཕྱིན་པའི་རྒྱུ་མཚན་ཅི་ཡིན་ནམ། ཞེས་བཀའ་འདྲི་ཞུས་པར་ཁོང་གིས་སྨྲས་པ། གླིང་བུ་སྙན་འཇེབས་ལྡན་པ་འབུད་རྒྱུ་འདི་སྦྱོང་བརྡར་ཁོ་ན་ལ་རག་ལས་པ་ཞིག་མིན། ད་ལྟའི་སྐབས་ངས་སོ་སོའི་མི་ཚེའི་བདེན་པ་དངོས་སུ་མཐོང་ཟིན་པས་སྔོན་ཆད་ལ་ལྟོས་ནས་ཀྱང་གླིང་བུ་དེ་སྙན་འཇེབས་ལྡན་པ་འབུད་ཐུབ་པ་རེད། དེས་ན་ཁྱེད་ཀྱིས་ཀྱང་སོ་སོའི་སྙིང་དབུས་ཀྱི་ཕུན་སུམ་ཚོགས་པའི་མཛེས་ཆོས་ཀྱི་རྣམ་པ་དེ་མ་རྙེད་བར་དུ་སྒྱུ་རྩལ་གྱི་ཡང་རྩེར་སོན་མི་ཐུབ་པས་ཁྱེད་ཀྱིས་གླིང་བུ་འདི་སྙན་ཆ་ཕུན་སུམ་ཚོགས་པ་ཞིག་འབུད་པར་འདོད་ན་ངེས་པར་དུ་ཐོག་མར་བྱང་ཆུབ་ཀྱི་ལམ་ལ་བརྟེན་ཏེ་རང་ཉིད་ཀྱི་མི་ཚེའི་བདེན་པ་རྙེད་དགོས་ཞེས་གསུངས། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས། ཁོང་ཚོར་འཕགས་པའི་བདེན་པ་བཞི་དང་འཕགས་ལམ་ཡན་ལག་བརྒྱད་སོགས་ཀྱི་ངོ་སྤྲོད་རྒྱས་བཤད་གནང་བར། གཞོན་ནུ་དེ་དག་གིས་དོ་སྣང་དང་ཡིད་གཟབ་ཆེན་པོས་ཉན། བཅོམ་ལྡན་འདས་ཀྱིས་གདམས་པ་གནང་གྲུབ་མཚམས། ཁོང་ཚོ་ཚང་མས་བཅོམ་ལྡན་འདས་ཀྱི་མདུན་ནས་པུས་མོའི་ལྷ་ང་ས་ལ་བཙུགས་ཏེ་ངེད་ཅག་སློབ་དཔོན་ཁྱེད་ཀྱི་སློབ་མ་རུ་རྗེས་སུ་འཛིན་པར་ཞུ་ཞེས་གསོལ་བ་བཏབ་པར། བཅོམ་ལྡན་འདས་ཀྱིས་ཞལ་གྱིས་བཞེས་ཏེ་བཞེས་གནང་སྟེ་ཁོང་ཚོར་བསླབ་སྡོམ་གནང་ནས་སྨྲས་པ། ཁྱེད་ཅག་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ་ཕྱིན་ཏེ་ཀུན་ཤེས་ཀོའུ་ཌི་ནི་ཡར་སོ་སོའི་ངོ་སྤྲོད་གྱིས་ཤིག་དང། ཁོང་གིས་ཁྱེད་ཅག་ལ་ལམ་ཉམས་ལེན་གྱི་ལམ་སྟོན་གནང་རྒྱུ་རེད། ང་ཚོ་མི་རིང་བར་མཇལ་ཡོང་ཞེས་གསུངས། ཉིན་དེའི་མཚན་མོར་བཅོམ་ལྡན་འདས་ནགས་ཁྲོད་དུ་གཅིག་པུར་གཟིམས་ཤིང་ཕྱི་ཉིན་ཞོགས་པར། ཁོང་གིས་ཆུ་མོ་གང་གཱ་འཕྲེད་ཀྱིས་བཅད་དེ་ཞལ་ཤར་ཕྱོགས་སུ་བལྟས་ནས་བྱོན། རྒྱུ་མཚན་ནི། ཁོང་རྒྱལ་པོའི་ཁབ་ཏུ་རྒྱལ་པོ་གཟུགས་ཅན་སྙིང་པོར་མཇལ་བཅར་དུ་མ་བྱོན་གོང། ལྟེང་རྒྱས་གྲོང་གསེབ་ཀྱི་ཕྲུ་གུ་ཚོར་ཐུག་འཕྲད་དུ་བྱོན་དགོས་པའི་རྒྱུ་མཚན་གྱིས་རེད། ལ་སོ་ལེའུ་ཉི་ཤུ་རྩ་ལྔ་དུ་གྲུབ་པ་ཡིན།